ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཡལ་གའི། ཀ། དཀར། ཡིན་གྱི། ས་ཆ་འདི་བ་ཡུལ་རེད། མི་གི། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

མི་དམངས་ལྷན་རྒྱས་རྣམ་པ་ཚོ་ཞེས། ད་དེ་རིང་གི་འདིའི་ལས་རིམ་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཕུལ་མཁན་སྐབས་ལ་དཀོན་མཆོག་གི་ཞལ་གཟིགས་རོགས་གནང་ཞེས་དཀོན་མཆོག་གིས་ང་ལ་བཀའ་ཞིག་རོགས་གནང་ཞེས་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་དཀོན་མཆོག་ཡབ་ཡེ་ཤུ་གིས་ཁྱོད་ཀྱི་རྒྱབ་སྐྱོར་གནང་རོགས་གནང་ཞེས་ང་ཨ་མིན་ཞུ་གི་ཡིན་ནོ་ཞེས། མི་དམངས་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་འདིའི་ཚུལ་ཁྲིམས་འདི་དཀོན་མཆོག་གི་བཀའ་འདི་ག་འདྲ་ཡོད་ཟེར་ན། ཁྲག་རླུང།

བསམ་བློ་མང་པོ་བཏང་ནས། བཏང་ནས། གིས་གོས་ཀུན་ཡིན་ནོ། དེ་འདྲ་དུས་ཚོད་ལ་མི་མང་མི་མང་པོ། གོག་རང་ལས་ཀ་ནས་ཚུལ་ཁྲིམས་ཕྱུག་བསྡད་ཡོད་པ་རེད། འདི་ལས་ནས་རང་གི་སྒྲིག་འཛུགས་ཀྱི་ཐོག་ལ་ཀུན་ཀུན་རྒྱབ། སྐྱོ་ག་རེད་དེ་སུ་ནས་རང་གི་བསམ་བློ་ལ་ཆོས་ཀྱི་ཐོག་བསམ་བློ་བཏང་ནས་ཡག་པོ་ཡོང་བ་རེད་དེ་ནས་རང་གི་ལས་དང་ཚུལ་ཁྲིམས་ཀྱི་ཐོག་ལ་སེམས་པ་སུ་ལ་སུ་ཡི་དོན་ལ་ཡང་མ་བྱིན་ཏེ་རང་དོན་ལ་རང་སྲུང་བྱས་ན་ཡག་པོ་ཡོང་བ་རེད།

ཁྱོད་ཚོ་ཚང་མི་གི་ཡིད་ཆེས་ནང་ཡག་པོ་ཡོད་པ་རེད་མི་མང་པོ་བསམ་བློ་ལ་མེད་དེ་ཁ་ལས་མང་པོ་ཐོན་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་གང་ཡིན་ཟེར་ཟེར་ན་སྐད་ཆ་ཚང་མ་ཁ་ལས་མ་འཕོངས་པ་མ་ཐོན་པ་བྱས་ནས་བསམ་བློ་ལ་བཞག་ན།

དེ་ནས་ཡང། ཡབ་བ་ཡེ་ཤུ་གི་ཆོས་ནས་ཧི་ཏོ་པ་དེཤ་བཅོ་བརྒྱད་ཡས་ཉི་ཤུ་རྩ་གཅིག་ལ་རང་གི་འཚོ་བ་དང་ཤི་མཁན་གྱི་དོན་ལ་གསུངས་ཏེ་ཡོད་པ་རེད་དེ་ནས་མི་དམངས་ཚང་མ་ལ་འོ་རང་གི་ཡག་པོ་བྱས་ན་འདི་ནི་ཆོས་རེད། མི་མང་ལྷན་རྒྱས་རྣམ་པ་ཚོ། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གི་གསུང་རབ་འདི།

ལས། སྟོན་པ་ཡིན་ནོ། མི་མང་ལྷན་རྒྱས་རྣམས་ཚོ་དཀོན་མཆོག་གི་གསུང་རབ་འདི་ཁྲག་རླུང་དང་ལས་ངན་པ་ལ་བཅོས་མཁན་གྱི་སྨན་རེད། འདི་ནས་ཁོང་ཚོ་ཡི་ཆོས་ལ་ཡིད་ཆེས་བྱས་ན་ཡག་པོ་ཡོད་རེད་ཁོང་ཚོ་ལས། ཆེན་པོ་བྱེད་མཁན་གྱི་བསམ་བློ་ཡོད་ན

དེ་འདི་ལ་བསམ་བློ་མང་པོ་བཏང་ཡག་པོ་ཡོང་བ་རེད། ཡབ་དཀོན་མཆོག་གི་ཆོས་ལ་མོས་པ་བྱས་ནས་ཉིན་མཚན་འགྲོ་ནས་དེ་ལ་ཕན་ཆེན་པོ་ཡོད་པ་རེད། ཁྱེད་རང་གི་ལུས་ལ་མང་པོ་ཁྲག་རླུང་དང་སྡུག་པོ་མང་པོ་ཡོང་གི་རེད་དེ་ཡི་ཐོག་ལ། ཡབ་ཡེ་ཤུ་ལ། ཡིད་ཆེས་བྱས་ན་ཁོང་ཚོ་ཡིས་གནང་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་འོ་རང་གི་འཇིག་རྟེན་གྱི་དོན་ལ། སྡུག་པོ་མང་པོ་ཡོང་གི་རེད་ཡིན་ན་ཡང་ཡག་པོ་ཡང་ཡབ་དཀོན་མཆོག་ལ་སྨོན་ལམ་ཡང་སྨོན་ལམ་ཡང་དག་པོ་བཏང་ན་འདི་ཐམས་ཅད་ཁོང་ཚོ་ཡི་ལྡོག་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ། འདི་ཚང་མ་ང་ཡང་ཁྲག་རླུང་གི་དོན་ལ་ཁྱེད་ཚོ་མི་མང་ཚང་མ་ལ་འདི་བཀའ་སློབ་ཅིག་ཞུས་པ་རེད་ད་འདི་མི་མང་ལྷན་རྒྱས་རྣམ་པ་ཚོ་འོ་རང་གི་ཁྲག་རླུང་འདི་མང་པོ་བྱས་ནས་འདི་ཕྱོགས་གང་ཡང་ཡོང་མ་རེད་ཅེས་ཁྲག་རླུང་ཟེར་མཁན་འདི་རང་གི་གཟུགས་པོ་ལ་གནོད་ཀྱི་ཡོད་རེད་ཅེས་ཁྲག་རླུང་མང་པོ་བྱས་ནས་ཡོང་མ་རེད་ཁྲག་རླུང་སྐབས་ལ་སླེབས་པའི་སྒང་ལ་ཡབ་ཡེ་ཤུ་མཉམ་དུ་སྨོན་ལམ་ཅིག་ཞུ་བ་རེད་ཁོ་ཚོ་མཉམ་པོ་སྐད་ཆ་བཤད་ན་འདི་ཚང་མ་དག་གི་ཡོད་རེད་ཅེས་འོ་ད་དེ་རིང་གི་འདི་ཆོས་ཀྱི་བཀའ་སློབ་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ང་ཞུས་ནས་ཁྱེད་ཚོ་མི་མང་ཚང་མ་ལ་ཡང་ང། གུང་སངས་ཅིག་ཞུ་བ་ཡིན་ནོ་སང་ཉིན་ཡང་འདི་གི་བཀའ་གི་ཐོག་ལ་ཡང་ཁྱེད་ཚོ་མི་མང་ཚང་མའི་ག་བར་ལ radio འདི་ནས་ང་ཁྱེད་ཚོ་མི་མང་ཚང་མ་ལ program ལ་འོང་གི་ཡོད་དོ་ཅེས་དེ་རིང་གི་འདི་ཐོག་ལ་ཐུགས་རྗེ་ཆེ་ཞུ་བ་ཡིན་ཡང་སང་ཉིན་མི་མང་ཚང་མའི་ག་བར་ལ་འདི་དུས་ཚོད་ལ་འོང་གི་ཡིན་ནོ་ཅེས་ང་གུང་སངས་ཞུ་བ་ཡིན་ཨ་མེན།

ཞེས་ནམ་མཁའ་ར་གཟིགས་ཏེ་གསོལ་བ་བཏབ་པ་ནས་བག་ལེབ་བཅག་སྟེ་ཉེ་གནས་ལ་གནང་དེ་ནས་ཉེ་གནས་ཀྱིས་མི་ཚོགས་ལ་གནང་ངོ་ཐམས་ཅད་ཀྱིས་ཟོས་ཏེ། ཕྱི་ནས་ལྷག་པའི་གི་འབྲས་བུ་ཅོ་བོ་གང་བ་བཅུ་གཉིས་བླངས་སོང། དེར་བུད་མེད་དང་བྱིས་པ། མ་ཐེབས་པ། ཟ་མཁན་མི་ལྔ་སྟོང་ཙམ་ཡོད། མ་ཏི་གི་དུས་མཆོད་གི་ནང་ལ་འདི་ཞུས་ཏེ་ཡོད་པ་རེད་ཞེས། ལམ་ཁར། བསྡད་པའི་གི་ལོང་བ་གཉིས་ཀྱིས་ཡེ་ཤུ་ཕེབས་པ་མཐོང་སྟེ་ཐོས་ཏེ། སྐད་ཆེན་པོས། བྱིས་ཀྱི་སྲས་ལགས་དེ། ངེད་ལ་ཐུགས་རྗེ་ཆེ་བར་དགོངས་ཞུས། ཡེ་ཤུ་གིས་ངས་ཅི་བྱེད་པར་ཁྱོད

ད་ཁྱེད་ཀྱིས་གསུངས་པས་གཏང་ངོ་ཞུས་ནས་དེ་ལྟར་བཏང་བས། ཉ་ཡི་ཚོགས་ཆེན་པོ་ཞིག་ལྟ་ཞིབ་དཀར་ནས་ཉ་དོལ་ལ་ཚངས་པ་ལས་ཐུག་པས་མི་མང་ལྷན་རྒྱས་རྣམ་པ་ཚོ་གྲུ་གཞན་གྱི་གྲོགས་པོ་རྣམས་ལ་རོགས་བྱེད་པའི་གི་བརྡ་བཏང་ནས། དེ་ལས་མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་འདི་ཞིག་ཞུ་གི་ཡིན་ནོ་ཞེས། དེ་རིང་གི་འདི་ལས་རིམ་འདི་དེ་རྣམས་ཡོང་སྟེ་གྲུ་གཉིས་པོ་ནུབ་པར་བཀང་ངོ། མི་མང་ལྷན་རྒྱས་རྣམ་པ་ཚོ་ལ་དེ་སྐད་ཅིག་ཞུ་གི་ཡིན་ནོ་ཞེས།

གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི། Post Box Number གཉིས། ལས་སྐོར་ལས་སྐོར་ལས་སྐོར་གཉིས་ཀ་ཁྲོ་འགྲོ་ནེ་པཱལ། ལས་རིམ་སྐལ་བཟའ་ཡི་པ་ཐང་གཅིག་སེན་རོ་ནང། ལས་རིམ་ཨ་ས་གའི་པ་ནི་པོགས་སྦོགས་རྣམ་པར། གཉིས། ལས་སྐོར་ལས་སྐོར་ལས་སྐོར་གཉིས